འདུ་བྱེད་ད་རྣམ་དག་བསམ་པ་དེ་ཡིས་དྲངས་པ་ཡི། དྲན་དང་ཤེས་བཞིན་བག་ཡོད་ཆེན་པོ་ཡིས་བསྟན་པའི་རྩ་བ་སོ་སོར་ཐར་པ་ལ་སྒྲུབ་པ་སྙིང་པོར་བྱེད་པར་བྱིན་གྱིས་རློབས། ད་ངེས་འབྱུང་གི་བསམ་པ་བཅོས་མ་མ་ཡིན་པ་དེ་སྐྱེས་ནས་ཐར་པ་དོན་གཉེར་གྱི་བློ། དེ་ཡིས་ག་རེ་ཟེར་ན་འཁོར་བའི་ཕུན་སུམ་ཚོགས་པ་ཐམས་ཅད་ལ་བདེ་འདོད་མེད་པ། ད་དེ་ལས་ཐར་པ་ཐོབ་ན་སྙམ་པའི་བློ། ཐར་པ་དོན་གཉེར་བྱེད། དེ་ལས་ད།

འཁོར་བའི་རྩ་བ་མ་རིག་པ་དེ་མེད་པ་ཡིན་ན་དེ་ནས་དེ་གིས་ལས་མ་བསགས་པ་བྱས། ལས་དེ་མེད་པ་ཡིན་ན་ལས་ཀྱི་འབྲས་བུ་འཁོར་བ་རྣམས་མེད་པ། དེ་འདྲའི་ལུགས་འབྱུང་ལུགས་ལྡོག་གི་སྒོ་ནས་ཤེས་པར་བྱེད་བྱས་ནས། ཨ་ནི་རྩ་བ་དེ་ག་པར་ཐུག་གི་འདུག་ཟེར་ན་མ་རིག་པ་དེར་ཐུག། མ་རིག་པ་དེ་ཡང། སྤྱིར་བཏང་གི་བློ་ཡིན་པ་གཅིག་གིས། ཁོ་སྤང་མི་ཐུབ་པ་ནི་བདག་མེད་རྟོགས་པའི་ཤེས་རབ་ཀྱིས། བདག་མེད་རྟོགས་པའི་ཤེས་རབ་མེད་པ་ཡིན་ན། འཁོར་བའི་རྩ་བ་མ་རིག་པ་དེ། སྤང་ཐུབ་མ་རེད། བདག་མེད་རྟོགས་པའི་ཤེས་རབ། ཁོ་དང་འཛིན་སྟངས་དངོས་འགལ་དུ་ཞུགས་པའི་བློ་བདག་མེད་རྟོགས་པའི་ཤེས་རབ་ཀྱི་བསླབ་པ་དེ། དེ་ལྟ་བུ་བདག་མེད་རྟོགས་པའི་ཤེས་རབ་ཀྱི་བསླབ་པ་དེ་ཡོང་བར་བྱེད་པ་ལ་ཏིང་ངེ་འཛིན་གྱི་བསླབ་པ་བརྟན་པོ་ཞིག་དགོས་རེད། བདག་མེད་རྟོགས་པའི་ཤེས་རབ་ཡོད་པ་ཡིན་ན། ཏིང་ངེ་འཛིན་གྱི་བསླབ་པ་བརྟན་པོ་ཞིག་མེད་པ་ཡིན་ན་བདག་མེད་རྟོགས་པའི་ཤེས་རབ་དེ་ནི། རླུང་གི་ནང་དུ་མར་མེ་བཞག་ཏུ་བྱས་པ་ཆགས་དགོས་པ་རེད།

ད་རང་ཉིད་འཁོར་བ་དང་ངན་སོང་གི་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་ནང་ལ་ཡང་ནས་ཡང་དུ་འཁོར་བའི་གྱི་སྡུག་བསྔལ་དེ་ཤེས་ནས། རང་ཉིད་སྡུག་བསྔལ་མི་བཟོད་པ་ལྟ་བུ་དེ་ཤེས་བྱས་ནས་དེ་ལྟ་བུ་རང་ཉིད་ཀྱི་སྲིད་པའི་རྒྱ་མཚོའི་ནང་དུ་ལྷུང་བ་དེ་བཞིན་དུ། མ་སེམས་ཅན་ཐམས་ཅད་དེ་དང་དེ་ཞེས་བྱ་བ་དེ་ནི་འཁོར་བ་དང་ངན་སོང་གི་སྡུག་བསྔལ་མྱང་དང་མྱང་བཞིན་པ་རེད།

སྙིང་རྗེ་ཆེན་པོ་དེས་དྲངས་པས། སྙིང་རྗེ་ཆེན་པོ་དེས་དྲངས་པས་སེམས་ཅན་ཐམས་ཅད་སྡུག་བསྔལ་ཐམས་ཅད་སེལ་བར་བྱེད་དོ། བདེ་བ་ཐམས་ཅད་དང་ལྡན་པར་བྱེད་ཁུར་རང་ཉིད་ཀྱིས་ལེན་ཐུབ་པར་བྱེད། ལྷག་བསམ། ལྷག་པའི་བསམ་པ་བྱེད་ཅིང་དེ་ལྟ་བུའི་ལྷག་པའི་བསམ་པ་དེས་ཨ་ནི། སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱའོ་སྙམ་པའི་ཨ་ནི། བྱང་ཆུབ་ཀྱི་སེམས་དེ་འདྲེན་གྱི། ཟེར་རང་ཉིད་སྲིད་མཚོར་ལྷུང་བ་ཇི་བཞིན་དུ་ཟེར་ཏེ། སྐྱེས་བུ་ཆུང་ངུ་དང་སྐྱེས་བུ་འབྲིང་གི་གནས་སྐབས་སུ་རང་ཉིད་ཀྱི་འཁོར་བའི་སྡུག་བསྔལ་གྱི་རྒྱ་མཚོ་ལ། མནར་ཚུལ་དེ་ཤེས་པ་དེས། དཔེ་ལ་བཞག་ནས་དེ་ཇི་ལྟ་བ་བཞིན་དུ། སེམས་ཅན་ཐམས་ཅད་དེ་དང་དེ་ཤེས་བྱ་བ་རེད། དེ་ཡིན་པས། འཁོར་བ་དང་ངན་སོང་གི་སྡུག་བསྔལ་མྱང་བཞིན་པའི་སེམས་ཅན་དེ་ཚོ་རང་དང་འབྲེལ་མེད་དོན་གཞན་མ་ཡིན་པ་རང་ལ་འབྲེལ་བ་ཡོད་པར་ཅང་འགྱུར། ལ་རང་འབྲེལ་བ་ཡིན་ན་ནི་གཉིས་ཀྱི་མཐའ་ཐུག་མང་སྐྱེས་པའི་འབྲེལ་བ་ཡོད།

སེམས་ཅན་ཐམས་ཅད་ཀྱི་དོན་དུ་ཐོབ་པར་བྱའོ་སྙམ་པའི་བློ་བཅོས་མ་མ་ཡིན་པ་སྐྱེས་པ་དེ་ལ་དེ་ནི་བྱང་ཆུབ་ཀྱི་སེམས་སྨོན་པའི་སེམས་བསྐྱེད་དེ་ཡིན་པས་ལེགས་པར་མཐོང་ནས། དེ་ནས། སེམས་ཙམ་བསྐྱེད་ཀྱང་ཚུལ་ཁྲིམས་རྣམ་གསུམ་ལ་གོམས་པ་མེད་ན་བྱང་ཆུབ་མི་འགྲུབ་པར་ལེགས་པར་མཐོང་ནས་རྒྱལ་སྲས་སྡོམ་པ་ལ་བརྩོན་པ་དྲག་པོས་སློབ་པར་བྱིན་གྱིས་རློབས། ཟེར་ད་སེམས་ཙམ་བསྐྱེད་ཀྱང་ཚུལ་ཁྲིམས་རྣམ་གསུམ་ལ་ཟེར་ཏེ་དེ་ལྟ་བུ་སྨོན་པའི་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཡིན་ནའི་དེ་ཙམ་གྱིས་སངས་རྒྱས་ཀྱི་གོ་འཕང་འགྲུབ་ཐུབ་ཀྱི་མ་རེད། སྨོན་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་དེ་ཡང་དཀའ་བ།

འདུན་པ་དེ་བ་བྱས་ནས་འདུན་པ་དེ་ཡི་རྗེས་སུ། ཏིང་ངེ་འཛིན་དོན་དུ་གཉེར་འདུན་པ་དེ་བྱུང་སོང་ན་བརྩོན་འགྲུས་རྩོམ་དགོས་རེད་པ། བརྩོན་འགྲུས་རྩོམ་སོང་ན་ནི་ལེ་ལོ་གྱི་གཉེན་པོ་དེ། གཉེན་པོ་དངོས་གཞི་དེ་ཡིན་ན་བརྩོན་འགྲུས་ཀྱིས་བྱེད་དགོས་རེད་པ། ད་དེ་ལྟ་བུ་བརྩོན་འགྲུས་དེ་ཡང་ནས་ཡང་དུ་འབད་རྩོལ་བྱས་ནས་བརྩོན་པ་ཡིན་ན་བརྩོན་པའི་འབྲས་བུ་དེ་ཡིན་ན་ཤིན་སྦྱངས་ཡོང་དགོས་རེད་པ། ཤིན་སྦྱངས་ཡོང་ཡིན་ཙང་དེ་ཡི་བཞི་པོ་དེ་ལ་ཏིང་ངེ་འཛིན་གྱི་རྒྱུ་འབྲས་བཞི་ཟེར་ནས་ལེ་ལོ་གྱི་གཉེན་པོ་དེ་ཡིན་པ་རེད།

རང་གི་དམིགས་པ་དེ་གང་ལ་དམིགས་ནས་ཞི་གནས་འགྲུབ་པ་ཡིན་ནའི་ཞི་གནས་དེ་ལ་གནས་རུ་མ་བཅུག་པར་བྱས་ནས་ཕར། གཞན་དུ་འཕྲོ་འགྲོ་ནས་དམིགས་པ་དེ་དེ་མ་གནས་པར་བྱས་སེམས་དེ་མ་གནས་བྱས་ཟིན་ན་གདམས་ངག་བརྗེད་པའི་ཉེས་པ་ཟེར་མཁན་དེ་ཡོང་དགོས་རེད་པ། དེ་ལས་ཡང་ནས་ཡང་དུ་དྲན་ཤེས་ཡང་ནས་ཡང་དུ་བསྟེན་བྱས་ནས། ཐོག་མར་རང་གི་དམིགས་པ་ག་རེ་ཡིན་པ་ཡིན་ནའི་དམིགས་པ་དེ་ལ་ནས་སེམས་དེ་ཕར་འབྱར་བཅུག་པ་དེ། དེ་ནས་དྲན་པ་ཟེར་མཁན་དེ་ཡིན་པ་རེད།